བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་གནམ་ལོ་གསར་དུ་བཞད་པའི་དགའ་སྟོན་གཞུང་འབྲེལ་གྱི་མཛད་སྒོ་ཞིག་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་འཚོགས་གནང་སོང་ལ། འདི་ལོའི་ལོ་གསར་སྐབས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བཞུགས་སྒར་རྒྱལ་བའི་ཕོ་བྲང་ནས་བོད་གཞིས་བྱེས་གཉིས་སུ་བཞུགས་པའི་བོད་མི་རྣམས་ལ་ལོ་གསར་འཚམས་འདྲིའི་གསུང་འཕྲིན་ཞིག་བསྩལ་གནང་མཛད་གནང་སོང། བོད་ལོའི་ལོ་གསར་ལ་ཡང་ཨེ་ནི་གཞིས་བྱེས་བོད་མི་ཚང་མ་ལོགས་ལ་ཡ་ཨེ་ནི་འཚམས་འདྲི་དང་བཀྲ་ཤིས་བདེ་ལེགས་ཞུ་གི་ཡོད་ང་ཚོ་བོད་པ་བཙན་བྱོལ་བ་ཆགས་བྱས་དཀའ་ངལ་ཆེན་པོ་ཅིག་འོག་ལ་བསྡད་པ་རེད་རྒྱ་གུང་ཁྲན་པའི་སྟོབས་ཤུགས་ལྡན་པ་ཅིག་འོག་ནས་འདུག་བསྡད་པ་རེད་དེ་ང་ཚོ་བོད་རྒྱ་ཆེ་མི་མང་གི་ཅིག་གི་དད་མོས་ཀྱི་སེམས་ཤུགས་དེ་ནམ་ཡང་འགྱུར་བ་མེད་པ་བྱས་བསྡད་པ་རེད་དེ་ངས་ཡ་དེ་འགོ་ཁྲིད་བྱས་འདུག་བསྡད་པ་རེད། ཟེར་ན་དེ་སྔ་བོད་བཅིངས་འགྲོལ་བཏང་ནས་རྒྱ་མི་གུང་ཁྲན་གྱི་རྡོ་ཟ་ཕ་དབང་དུ་གྱུར་དུས་ཙ་ན་བོད་ཀྱི་ཆོས་དད་དང་དེ་གྲས་དེ་འགྱུར་བ་འགྲོ་གི་རེད་བསམ་པ་ཅིག་གིས་རེ་བ་དེ་བསྐྱལ་བ་རེད་དེ་ང་ཚོ་བོད་པའི་ཆོས་དང་རིག་གཞུང་གི་དད་མོས་དེ་ཁྱོན་ནས་དཔེ་ཇེ་བརྟན་ཇེ་བརྟན་ལ་ཕྱིན་བྱས་ཞེ་དྲག་ཡག་པོ་རེད་ཤག། ཨེ་ནི་བོད་ཙམ་མ་ཡིན་པར་ད་དེང་སང་རྒྱ་ནག་རང་ནང་ལོགས་ལ་ནང་ཆོས་ཐོག་དོ་སྣང་གསར་པ་སླེབས་བསྡད་མཁན། འཛམ་བུ་གླིང་ས་ཁུལ་མང་པོ་ཅིག་ལ་ཡ། བོད་ཀྱི་ཆོས་དང་རིག་གཞུང་ཟེར་དུས་ཙ་ན་ཅིག་དངོས་གནས་དྲང་གནས་ཀྱི་ཁོ་རྒྱུ་མཚན་ལྡན་པ། རིག་པ་དང་ལྡན་པ། ཨེ་ནི་བསམ་བློ་བཏང་པ་ཡིན་ན་སེམས་ཀྱི་ཞི་བདེ་ཡོང་ཡ།

ད་སླད་ཀྱང་ང་ཚོ་བོད་པ་ཅིག་གི་བོད་རང་གི་ཕ་མེས་ཀྱི་ཅིག་དངོས་གནས་དྲང་གནས་ཀྱི་བསམ་པ་བཟང་པོ་བྱེད་ཡག་ཐ་ན་པའི་འབུ་སྲིན་ཚུན་ཆད་ལོགས་ལ་ཡ་ཅིག་གི་བརྩེ་བ་བྱེད་ཡག་ཅིག་གི་ང་ཚོའི་གོམས་གཤིས་ཅིག་ཡོད་རེད་ཅིག་འཛམ་བུ་གླིང་ག་ས་ག་ལ་ད་དེ་སྔ་བོད་ཀྱི་ནང་ཆོས་ཐོག་དོ་སྣང་གང་ཡང་མེད་མཁན་མ་ཤེས་མཁན་དེ་ཚོའི་གྲས་ཀྱིས་ཅིག་གིས་བོད་པའི་གཅིག་སེམས་པ་བཟང་པོ་བྱེད་ཡག་དང་ཡ་རབས་བྱེད་ཡག་འདིའི་ཐོག་ལ། གཅིག་འཛམ་བུ་གླིང་ཤར་ནུབ་ལྷོ་བྱང་ག་ས་ག་ནས་དོ་སྣང་གསར་པ་བྱས་བསྡད་ཀྱི་འདུག་ག།
མཛད་སྒོའི་ཐོག་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་ཚབ་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་གཙོས་པའི་དམངས་གཙོའི་ཀ་བ་གསུམ་གྱི་མཛད་གཙོ་ལས་ཟུར་རྣམ་པ་དང་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་དགེ་འདུན་པ་རྣམས་ལྷན་འཛོམས་ཐོག་བོད་ཀྱི་ཟློས་གར་ཚོགས་པའི་གར་གླུ་གཟིགས་འབུལ་ཞུས་གནང་སོང་བ་དང་སྦྲགས། སྐབས་དེར་བཀའ་སྤྱི་གཉིས་ནས་བོད་གཞིས་བྱེས་གཉིས་ཀྱི་བོད་མི་རྣམས་ལ་ལོ་སར་གྱི་འཚམས་འདྲི་གནང་གསལ། བོད་ཀྱི་ལོ་སར་གི་ད་དུས་དེ་ལ་ཡང་ད་ང་ཚོ་དེ་རིང་འདི་ལོ་གསར་གི་ད་དགའ་སྟོན་གི་ཨ་ནི་དེ་འདྲའི་རྟེན་འབྲེལ་གྱི་ད་ཉིན་མོ་ཉིན་མོ་དེ་ལ་ཡང་ང་ཚོ་བོད་ཕྱི་ནང་གཉིས་ལ་ཡོད་པའི་གི་བོད་རིགས་སྤུན་ཟླ་ཚང་མ་ལ་ཡང་ཨ་ནི་བོད་མི་སྒྲིག་འཛུགས་ཀྱི་ངོས་ནས་རེད་ཨ་ནི་དེ་ནང་བཞིན་ང་རང་སྒེར་གྱི་ངོས་ནས་ཨ་ནི་ལོ་གསར་གྱི་འཚམས་འདྲི་བཀྲ་ཤིས་བདེ་ལེགས་གྲངས་མེད་ཞུ་གི་ཡོད་ཨ་ནི་དེ་དང་དེ་དང་མཉམ་དུ་ད་ང་ཚོ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་རེད། དེ་ནང་བཞིན་བོད་ཀྱི་ང་ཚོ་བསྟན་བདག་བླ་ཆེན་ཁག་རྣམ་པ་ཚང་མ་ལ་ཡང་སྐུ་ཚེ་ཡུན་དུ་བརྟན་པ་དང། དེ་ནང་བཞིན་ཐུགས་ཀྱི་བཞེད་དོན་ཚང་མ་ཅིག་ང་ཚོ་ད་ག་ལ་བ་ལྷུན་གྱིས་འགྲུབ་པར་བ། དེ་ག་ནང་བཞིན་ད་ང་ཚོ་ད་ལྟ་སྐྱབས་གནས་དགེ་འདུན་གྱི་སྡེ་དང་དེ་ནང་བཞིན་བོད་རིགས་སྤུན་ཟླ་ད། རྒན་གཞོན་བར་གསུམ་ཚང་མ་ལ་ཡང་ནད་མེད་ཚེ་རིང་དང་བདེ་སྐྱིད་ལམ་ལྷོང་དེ་འདྲ་ཡོད་པའི་སྨོན་ལམ་དང་དེ་ནང་བཞིན་ད་གཟོད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེ་བྱིན་རླབས་དང་དེ་ནང་བཞིན་ང་རང་ཚོ་བོད་མི་སྤྱི་ཡོངས་ཀྱི་བསོད་ནམས་མཐུ་ལས་ཀྱི་ཐོག་ནས་གང་མགྱོགས་ཀྱི་ང་ཚོ་གཞིས་བྱེས་མཉམ་འཛོམས་ཡོང་བའི་སྨོན་འདུན་ཞུ་གི་ཡོད་ཞེས་འདི་ཞུ་རྒྱུ་ཡིན་ལོ་གསར་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ཤིང་འབྲུག་གི་ལོ་གསར་པ་དེའི་ལོ་ལ་ཡང་གཞིས་བྱེས་གཉིས་སུ་གནས་པའི་བོད་མི་ཡོད་དོ་ཅོག་དང་ཨ་ནེ་ང་ཚོའི་གི་ད་བོད་ཀྱི་རིག་གཞུང་དང་མཐུན་པའི་གི་ལོ་སར་སྲུང་བརྩི་ཞུ་མཁན་ཚང་མ་ལོག་ལེ་ཡ་ཐོག་མ་དེ་ལེ་ཡ་ཨ་ནེ་ལོ་སར་བའི་གི་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞེས་ཞུ་ཡ་ཡིན་ཨ་ནེ་གཉིས་ནས་ད་བཀྲ་ཤིས་པོ་དང་བདེ་པོ་ལེགས་པོ་ཡོང་བ་བྱེད་པ་ལེ་ཡ་ད་འཇིག་རྟེན་དེའི་ནང་ལོགས་ལེ་ཡ། ག་རེ་ཟེར་དགོས་རེད། ནད་ཡམས་འཁྲུག་རྩོད། འཁོན་འཛིན། མ་མཐུན་པ་འདི་སྐད་ཚང་མ་ཞི་བ་ཡོང་ཡས་ལ་ཡ། ད་ང་རང་ཚོ་ཚང་མའི་ནང་ལོགས་ལ་ཡ། སྤྱི་སེམས་དང། ཨ་ནི། སྒྲུབ་ཕྱོགས་ཀྱི་ཐོག་ནས་ག་རེ་གནང་དགོས་ཀྱི་འདུག་དེའི་གཞི་རྩ་བཅོལ་བའི་ཐོག་ནས། ཨ་ནི། ལམ་བུ་འདི་གསར་བ་གཅིག་དང་བཟོད་བསྲན་ལྡན་པའི་གི་ཁོག་ཡངས་ཀྱི་ཐོག་ནས་ཨ་ནི་ང་ཚོའི་གི། ལས་དོན་སྒྲུབ་ཡས་ཐོག་ལ་ཡང་ཚང་མས་ཀྱིས་ཕྱར་གྲུ་མཉམ་འདེགས་ཀྱིས་འཛམ་གླིང་འདི་ཞི་བདེ་ཡོང་ཡས་དང་རང་སྐྱིད་མིས་སྨོན་ཡོང་ཡས་ལ་ཡང་ཚང་མས་དགོངས་པ་བཞེས་དགོས་རེད་བསམ་གྱི་འདུག། ཡང་འདི་དང་ཕྱོགས་མཚུངས་ཧི་མཱ་ཅལ་སྤྱི་ཁྱབ་བློན་ཆེན་མཆོག་གིས་ཀྱང་འདི་ལོའི་ལོ་སར་སྐབས་བོད་མི་རྣམས་ལ་ལོ་སར་གྱི་འཚམས་འདྲི་ཡང་གནང་སོང། དེ་བཞིན་བཞུགས་སྒར་ཁུལ་གྱི་བོད་མི་ཚོས་ལོ་སར་ཚེས་གཅིག་གི་ཞོགས་པ་སྔ་པོ་ནས་གཟབ་མཆོར་ལེགས་པར་སྤྲས་ནས་རྒན་གཞོན་དར་གསུམ་གྱི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་ཚེས་གཏོར་དང་རྟེན་མཆོག་རྣམས་ལ་མཆོད་མཇལ་དུ་འཚང་ཁ་ཤིག་ཤིག་ཕེབས་ཡོད་འདུག་ཅིང། དེའི་ཁྲོད་ནས་བོད་མི་ཁག་ཅིག་ནས་གནམ་ལོ་གསར་ཚེས་དང་འབྲེལ་ནས་གཞིས་བཞུགས་བོད་མི་ཚོར་ལོ་གསར་གྱི་འཚམས་འདྲི་གནང་གི་འདུག། ཆེན་པོ་མཆོག་དབུས་བོད་ཀྱི་བསྟན་བདག་གི་བླ་ཆེན་ཡོངས་ལ་ཡང་གུས་ཕྱག་སྔོན་བཏང་བའི་ཐོག་ནས་ངེད་དེ་རིང་བོད་ཕྱི་ནང་གཉིས་ཀྱི་བོད་རིགས་སྤུན་ཟླ་ཡོངས་ལ་ཡང་ལོ་གསར་གྱི་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡས་ཡིན། ལོ་གསར་པ་དེའི་ནང་ལོགས་ལ་ཡང་ང་ཚོ་ཚང་མ་བྱ་བ་ལམ་འགྲོ་ཡོང་བ་དང་ནད་མེད་ཚེ་རིང་དམིགས་བསལ་གྱིས་ང་རང་ཚོའི་གི་འཆམ་མཐུན་ཡོང་ཡས་དེ་གལ་ཆེན་པོ་ཞིག་མཐོང་གི་ཡོད་བྱས་ཙང་ངེད་འདིའི་གི་ལོ་གསར་གྱི་འཚམས་འདྲི་དེ་རྣམ་པ་ལྷན་རྒྱས་ཚང་མ་ལོ་ལ་སྙིང་ཐག་པ་ནས་བཀྲ་ཤིས་བདེ་ལེགས་དང་ཨ་ནི་ལོ་གསར་པ་ལ་ཡང་བྱ་བ་ལམ་འགྲོ་ཡོང་བའི་སྨོན་འདུན་ཞུ་གི་ཡོད་ལགས་ཞེས་ཟེར་ཞུ་ཡ་ཡིན་ཐུགས་རྗེ་ཆེ། ཨ་ནི་ཐོག་མར་ངེད་ཀྱི་བོད་ཕྱི་ནང་གཉིས་སུ་བཞུགས་པའི་བོད་རིགས་སྤུན་ཟླ་ཡོངས་ལ་ཨ་ནི་བོད་ཆུ་འབྲུག་ལོའི་ཨ་ནི་གནམ་ལོ་གསར་དུ་བཞད་པའི་དགའ་སྟོན་ལ་ཨ་ནི་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཟེར་ཞུ་ཡ་ཡིན། ཨ་ནི་དེ་རིང་གི་ལོ་གསར་ཚེས་པ་གཅིག་གི་དུས་ཆེན་དེ་དང་སྐབས་བསྟུན་བྱས་ཨ་ནི་ངེད་ཀྱི

ཨང་ཨེ་ཨང་ཨེ་བདེན་པར་བཞུགས་ཟེར། གཞི་རྩའི་སྲོལ་རྒྱུན་ལྟར་ན་བོད་ཀྱི་ལོ་སར་ཚེས་གཅིག་གི་ཐོ་རེངས་ཁྱིམ་ཚང་སོ་སོའི་ཆུ་ཕུད་ཀྱི་ཐོག་མ་ཐོབ་ཐབས་ལ་འགྲན་རྩོད་ཀྱི་རྣམ་པའི་ཐོག་ནས་ཆུ་ཕུད་ལེན་ཅིང་སུ་ཞིག་གིས་ཆུ་ཕུད་ཐོག་མ་ལེན་ཐུབ་ན་དེ་ལ་བཀྲ་ཤིས་པའི་རྟགས་སུ་བརྩི་སྲོལ་ཡང་ཡོད། སྐབས་དེར་ཆུ་ཁར་བསང་བཏང་བ་དང་མར་གྱི་དཀར་རྒྱན་སྒྲོན་པ། ཁ་བཏགས་སྒྲོན་པ། ཕྱེ་མར་ཆང་ཕུད་གཏོར་བ་དང་སྦྲགས་བཀྲ་ཤིས་པའི་ཚིག་གིས་སྨོན་ལམ་བཏབ་སྟེ་ཆུ་ཕུད་ལེན་པར་མ་ཟད། དེའི་ཞོགས་པ་ཁྱིམ་ཚང་ཆེ་གྲས་ཀྱི་སྒོ་འགྲམ་དུ་འབྲས་དཀར་བས་དགེ་བའི་མཚན་མ་ཀུན་བཟང་གི་འབྲས་བཤད་རྒྱག་ཅིང་འབྲས་དཀར་བ་ལ་གསོལ་རས་སྤྲད་པ། གཞན་ཡང་ནང་མི་རྒན་གཞོན་ཚང་མས་གཟབ་མཆོར་སྤྲས་ཏེ་གཙུག་ལག་ཁང། ཉེ་འཁོར་གྱི་དགོན་སྡེ་གྲྭ་ཚང་ཁག་ཏུ་མཆོད་མཇལ་དུ་བགྲོད་སྲོལ་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་བསྟན་འཛིན་དབང་འདུས་ཡིན།